དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ང་གཅིག་རབ་བྱུང་བཅུ་བདུན་པའི་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་བཅོ་བརྒྱད་དང་སྤྱི་ལོ་ཉིས་སྟོང་ཉེར་བཞི་ལོའི་ཟླ་གཉིས་པའི་ཚེས་ཉེར་བདུན་རེས་གཟའ་མིག་དམར་རེད། ཐེངས་འདིའི་ལས་རིམ་ཁག་ཕྲན་སྟག་ལྷ་རྒྱལ་གྱིས་ངོ་སྤྲོད་དང་རྒྱང་སྒྲོག་བྱེད་རྒྱུ་ཡིན། གསན་མཁན་རྣམ་པ་ཚོ་དེ་རིང་གི་ལས་རིམ་ཁག་ཐོག་མར། སི་ཁྲོན་ཞིང་ཆེན་གྱི་དཔོན་རིགས་ཁག་ཅིག་སྡེ་དགེ་རྫོང་དུ་ཡོང་བ་དང་དབོན་སྟོད་ནས་འཛིན་བཟུང་བྱས་པའི་བོད་མི་ཚོར་ཉེས་རྡུང་དྲག་པོ་བཏང་ཡོད་པའི་གནས་ཚུལ་ཞིག་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་བཞུགས་སྒར་རྡ་རམ་ས་ལ་དང་ནེའུ་ཡོག་གྲོང་ཁྱེར་ནས་བཏང་བའི་གནས་ཚུལ་ཁག་གཉིས་ཡོད། ཝེ་ནམ་རྒྱལ་ཁབ་ཀྱི་སེར་སྐྱ་ཕོ་མོ་ཉི་ཤུ་རྩ་ལྔ་ལ་གོང་ས་མཆོག་གིས་མཇལ་ཁ་བསྩལ་ཡོད་པ་དང། ཝེ་ནམ་གྱི་གཞོན་སྐྱེས་ཚོས་ནང་ཆོས་སློབ་གཉེར་བརྒྱུད་སེམས་ཀྱི་བདེ་སྐྱིད་ཡོང་བར།

ཐ་ན་གྲང་ངར་ཆེ་བའི་མཚན་མོར་ཉལ་ཆས་ཀྱང་མེད་པའི་དཀའ་སྡུག་ལ་འཕྲད་ཡོད་པ་རེད། གནས་ཚུལ་མཁོ་སྤྲོད་པས་བརྗོད་པ་ལྟར་ན་འཛིན་བཟུང་བྱས་པའི་མི་ཧ་ལམ་ཚང་མར་ཉེས་རྡུང་ཕོག་ནས་ཚེ་སྲོག་ཤོར་རྒྱུའི་ཉེན་ཁ་ཡང་ཡོད་པ་དང་ད་ལྟ་དྲ་ལམ་བཀག་པ་དང་ཁ་པར་གཞུང་བཞེས་བཏང་བའི་དབང་གིས་གནས་ཚུལ་ཁ་གསལ་ཕྱི་ཕྱོགས་སུ་གཏོང་མི་ཐུབ་པས་སྡེ་དགེ་དབོན་སྟོད་ཀྱི་གནས་ཚུལ་ཕྱི་ཕྱོགས་ཀྱིས་ཤེས་མི་ཐུབ་པ་བྱུང་སྲིད་པས་མང་ཚོགས་ཁྲོད་སེམས་འཚབ་བྱེད་མཁན་མང་བོ་ཡོད་པ་རེད། འབྲི་ཆུའི་རྒྱུག་ཡུལ་སྡེ་དགེ་དབོན་པོ་སྟོད་ཀྱི་གྲོང་ཚོ་གཉིས་དང་དགོན་པ་དྲུག་རྒྱ་ནག་གཞུང་གི་ལས་འཆར་ལྟར་ཆུ་ཤུགས་གློག་ཁང་གསར་རྒྱག་བྱ་ཡུལ་དུ་འཁེལ་སྟབས་གྲོང་ཚོ་དང་དགོན་པ་དེ་དག་ས་གནས་གཞན་དུ་གནས་སྤོར་དགོས་པའི་བཙན་བཀའ་བཏང་བར་བརྟེན་ཐོག་མར་ཟླ་གཉིས་པའི་ཚེས་བཅུ་བཞི་ཉིན་སྡེ་དགེ་རྫོང་སྲིད་གཞུང་གི་མདུན་དུ་ཞི་བའི་ངོ་རྒོལ་བྱས་པ་དང། དེ་ནས་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གསུམ་ཉིན་དྲག་ཆས་ཉེན་རྟོག་པ་ཁྱོན་ཆེ་དབོན་སྟོད་ཁུལ་དུ་ཆེད་རྫོང་གིས་དབོན་སྟོད་དང་ཡེ་ན་དགོན་སོགས་ཀྱི་དགེ་འདུན་པ་དང་མི་སེར་དཀྱུས་མ་ཆིག་སྟོང་ཙམ་འཛིན་བཟུང་བྱས་ཡོད་པ་རེད། ཨ་རི་དང་ཁ་ན་ཏྲའི་ཕྱི་སྲིད་ལས་ཁུངས་ཀྱིས་བོད་མི་འབོར་ཆེན་འཛིན་བཟུང་བྱས་པར་ཐུགས་འཚབ་དང་ཁོང་ཚོ་མྱུར་དུ་གློད་གྲོལ་གཏོང་དགོས་པའི་དགོས་འདུན་བཏོན་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱིས་རྒྱ་ནག་གཞུང་གིས་སྡེ་དགེ་ཁུལ་གྱི་བོད་མི་ཕོན་ཆེན་འཛིན་བཟུང་བྱས་པར་སྐྱོན་བརྗོད་དྲག་པོ་བྱས་ཡོད་གི་ཁམས་སྡེ་དགེ་རྫོང་ཁོངས་ཀྱི་འབྲི་ཆུའི་རྒྱུད་དུ་རྒྱ་ནག་གི་ཆུ་གློག་ས་ཚིགས་གསར་རྒྱག་ལ་བོད་མི་ཚོས་ངོ་རྒོལ་བྱས་རྗེས་བོད་མི་མང་བོ་འཛིན་བཟུང་བྱས་པར་ཁ་ན་ཏྲའི་བོད་མི་དང་བོད་དོན་རྒྱབ་སྐྱོར་བ་ཚོས་རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་སྤེལ་ཡོད་པ་རེད། དེ་བཞིན་དུ་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ལྷན་ཚོགས་ཐེངས་ལྔ་བཅུ་ང་ལྔ་བ་དབུ་འཛུགས་གནང་བའི་སྐབས་སུ་སུད་སི་དང་ལིག་ཏེན་ཤི་ཊེན་བོད་རིགས་ཚོགས་པས་སྣེ་ཁྲིད་ནས་གྲོང་ཁྱེར་ཇི་ནི་ཝའི་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་དུ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ཇེ་ཞན་ཇེ་སྡུག་ཏུ་འགྲོ་བཞིན་པ་ལྟར་མཉམ་འབྲེལ་རྒྱལ་ཚོགས་ཀྱིས་སྔར་ལས་ལྷག་པའི་གཟིགས་ཞིབ་གནང་རོགས་ཞེས་ངོ་རྒོལ་སྐད་འབོད་གནང་ཡོད་པ་རེད། སྦེལ་ཇམ་གྱི་རྒྱལ་ས་སྦི་རུ་སེལ་སི་རུ་ཚོགས་པའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ལྷན་ཚོགས་ཐེངས་དགུ་པར་སྡེ་དགེ་ས་ཁུལ་གྱི་བོད་མི་ཚོས་ཆུ་མཛོད་འཛུགས་སྐྲུན་བྱེད་འཆར་བོད་མི་འབོར་ཆེན་གནས་སྤོར་དགོས་པར་ཞི་བའི་ངོ་རྒོལ་བྱས་སྟབས་སྐྱ་སེར་བོད་མི་ཆིག་སྟོང་ཙམ་འཛིན་བཟུང་བྱས་ཡོད་པས་གཙོས་རྒྱ་ནག་གཞུང་གིས་བོད་མིར་དྲག་གནོན་བྱས་དང་བྱེད་བཞིན་པའི་གནས་སྟངས་ཐད་ཛ་དྲག་གི་གསར་འགོད་གསལ་བསྒྲགས་ཤིག་སྤེལ་ཡོད་པ་རེད། གོང་ཞུས་ལྷན་ཚོགས་ཐོག་ཕེབས་ཡོད་པའི་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བོད་ཀྱི་སྡེ་དགེ་ཁུལ་དུ་འཚེ་མེད་ཞི་བའི་ལམ་ནས་ཞུ་འབོད་བྱེད་མཁན་བོད་མི་ཚོའི་ཐོབ་ཐང་ལ་བརྩི་འཇོག་མི་བྱེད་པར་ཚད་ལས་འདས་པའི་དྲག་གནོན་བྱས་པ་ནི་བཟོད་ཐབས་མེད་པ་ཞིག་ཡིན་ཞིང་ང་ཚོས་རྒྱ་ནག་གཞུང་ལ་འཛིན་བཟུང་བྱས་པའི་བོད་མི་ཚོ་འཕྲལ་དུ་གློད་བཀྲོལ་གཏོང་དགོས་པ་དང་བོད་མི་ཚོའི་ཐོབ་ཐང་དང་རེ་འདོད་རྣམས་ལ་བརྩི་འཇོག་བྱེད་དགོས་པའི་འབོད་སྐུལ་ཞུ་བཞིན་ཡོད། འཛམ་གླིང་སྤྱི་ཚོགས་ཀྱིས་བོད་ནང་གི་བོད་མི་ཚོའི་འབོད་སྒྲ་དང་རྒྱ་ནག་གཞུང་གིས་བོད་ནང་དུ་ནོར་འཁྲུལ་ཅན་གྱི་སྲིད་བྱུས་ལག་བསྟར་བྱས་པའི་བྱ་སྤྱོད་ལ་བོད་མི་ཚོས་ཁ་གཏད་གདོང་ལེན་བྱེད་པའི་དངོས་དོན་གྱི་གནས་སྟངས་རྣམས་ངེས་པར་དུ་ཤེས་རྟོགས་ཐུབ་པ་བྱེད་དགོས་པ་ནན་གྱིས་གནང་ཡོད་པ་རེད། ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གསུམ་ནས་ཉི་ཤུ་རྩ་ལྔ་ཉིན་གསུམ་རིང་སྦུར་བསེལ་སི་རུ་འཚོགས་པའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ལྷན་ཚོགས་ཐེངས་དགུ་པའི་ཐོག་འཛམ་གླིང་གི་རྒྱལ་ཁབ་ཁག་བཞི་བཅུ་ཞེ་གཉིས་ནས་བོད་མིའི་དབུ་ཁྲིད་དང་བོད་དོན་རྒྱབ་སྐྱོར་ཚོགས་པའི་སྐུ་ཚབ་བཅས་ཁྱོན་མི་བརྒྱ་ར་བདུན་ཅུ་ལྷག་མཉམ་ཞུགས་གནང་ཡོད་པ་དང་བོད་མིའི་རང་དབང་འཐབ་རྩོད་མདུན་སྐྱོད་བྱེད་ཕྱོགས་ཐད་གོ་བསྡུར་གནང་ཡོད་པ་རེད། གསན་རྣམ་པ་ཚོ་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། གོང་ས་མཆོག་གིས་ཝི་ཐི་ནམ་རྒྱལ་ཁབ་ཀྱི་སེར་སྐྱ་ཕོ་མོ་ཉི་ཤུ་རྩ་ལྔ་ལ་མཇལ་ཁ་བསྩལ་ཡོད་པ་དང་ཝི་ཐི་ནམ་གྱི་གཞོན་སྐྱེས་ཚོས་ནང་ཆོས་སློབ་གཉེར་བརྒྱུད་སེམས་ཀྱི་བདེ་སྐྱིད་ཡོང་བར་ཕན་ཐོགས་ཆེན་པོ་ཡོང་ཡོད་པའི་སྐོར་འདི་གའི་གསར་འགོད་པ་བློ་བེ་ཡིས་བཞུགས་སྒར་དྷ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། བོད་མིའི་དབུ་ཁྲིད་གོང་ས་མཆོག་གིས་འཆར་ཅན་ལྟར་བཞུགས་སྒར་རྒྱལ་བའི་ཕོ་བྲང་དུ། བོད་རིགས་དང་ཧི་མ་ལ་ཡའི་རི་རྒྱུད་ཀྱི་མི་རིགས་སྣ་ཚོགས། ཕྱི་རྒྱལ་མི་རིགས་བཅས་ལ་སྤྱི་ཟླ་གཉིས་པ་གི་ཚེས་པ་ཉེར་དྲུག་གི་ཉི་མ་ཐུགས་རྗེ་ཚོར་བ་དང་བཀའ་དྲིན་ཆེན་པོའི་སྒོ་ནས་མཇལ་ཁ་བསྩལ་ཡོད་ཅིང། དེའི་ནང་ལྷོ་ཤར་ཨེ་ཞི་ཡ་གི་དམར་ཤོག་རྒྱལ་ཁབ་ཝི་ཐི་ནམ་གྱི་སེར་སྐྱ་ཕོ་མོ་ཉི་ཤུ་རྩ་ལྔ་ལའང་མཇལ་ཁ་བསྩལ་ཡོད་པ་དང། ཁོ་ཚོའི་རུ་ཁག་དེར་མཇལ་ཁ་བཀོད་སྒྲིག་གནང་མཁན་ལྕམ་མཐུ་ཡན་ཐུའུ་ལགས་ནས། ཁོ་རང་ཚོས་གོང་ས་མཆོག་གི་གསུང་ཆོས་ནམ་ཡོད་ལ་མཇལ་ཁ་བཀོད་སྒྲིག་གནང་སྟེ་ལོ་བཅུ་བཞི་འགྲོ་བཞིན་པ་དང། ཝི་ཐི་ནམ་གྱི་གཞོན་སྐྱེས་ཚོས་གོང་ས་མཆོག་ལ་མཇལ་ཁ་ཐོབ་པར་ཧ་ཅང་སྐལ་བ་བཟང་བོ་དང།

ཝི་ཐི་ནམ་གྱི་གཞོན་སྐྱེས་ཚོར་མཚོན་ན་སོ་སོའི་མཐའ་འཁོར་གྱི་མི་ལ་བྱམས་བརྩེ་དགོས་རྒྱུ་དེ་ཧ་ཅང་གལ་ཆེན་ཡིན་པ་དང། དམིགས་བསལ་ང་རང་སྒེར་ངོས་ནས་གོང་ས་མཆོག་གི་གསུང་ཆོས་ནི། སོ་སོའི་སེམས་ནང་བྱམས་བརྩེ་འབྱུང་བ་དང་མི་ཚེ་བྱམས་བརྩེ་ལྡན་པ་གི་ངང་བསྐྱལ་བ་གི་སྐུལ་ལྕག་ཤུགས་ཆེ་ཤོས་དེ་ཡིན་པ་འགྲེལ་བརྗོད་གནང་སོང། ཡང་ཝི་ཐི་ནམ་གྱི་བཙུན་མ་བསྟན་འཛིན་འཇམ་དབྱངས་ལགས་ནས། སོ་སོའི་སྐྱེད་ཡབ་དང་གཅེན་མོ་ཁྲིད་ནས་མཇལ་ཁར་བཅར་བ་དང། ཁོང་གཉིས་ནས་མཇལ་ཁ་ཞུ་བ་དང་པོ་ཡིན་པས་ཧ་ཅང་སྐྱིད་པོ་བྱུང་ཞེས་འགྲེལ་བརྗོད་གནང་གི་འདུག། ཨ་ནི་ང་ཚོ་དཔེ་སྐྱིད་པོ་བྱུང་སོང། ཨ་ནི་ཁོང་ཚོ་དང་པོ་གོང་ས་མཆོག་ལ་བཅར་བ་རེད། ཨ་ནི་བྱས་ཙང་ཁོང་ཚོ་དཔེ་བྱིན་བ་བྱེད་བ་བྱས་རེད། ཨ་ནི་ད་ལྟ་མཇལ་བ་རེད་ཨ་ནི་ཁོང་ཚོ་དཔེ་བྱུང་སོང་བྱུང་སོང་ཡ། ཨ་ནི་ངའི་ཨ་ཕ་ལགས་དེ་ད་ལྟ་ལོ་ཆེན་པོ་རེད། ཨ་ནི་ད་ལྟ་ཨ་ནི་ཐེངས་ཐ་མ་རེད།
སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་ལྔ་གི་ལོར་ལྷོ་བྱང་ཝེ་ཐི་ནམ་གཅིག་གྱུར་གྱིས་དམར་ཤོག་གི་དབང་སྒྱུར་འོག་ག་ཤོར་བ་ནས་བཟུང། ཝི་ཐི་ནམ་ནི་སྤྱི་ཚོགས་རིང་ལུགས་ཀྱི་རྒྱལ་ཁབ་ཟིག་ཡིན་པས། འགྲོ་བ་མིའི་ཐོབ་ཐང་དང་ཆོས་དད་རང་དབང་བཀག་སྡོམ་སོགས་དཀའ་ངལ་ཆེན་པོ་འཕྲད་ཡོད་ནའང། སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དྲུག་གི་ལོ་ནས་རྒྱ་ནག་དང་འདྲ་བར་སྤྱི་ཚོགས་རིང་ལུགས་ཀྱི་ཁྲོམ་རའི་དཔལ་འབྱོར་ལམ་ལུགས་ལག་བསྟར་གྱིས། དཔལ་འབྱོར་སྒོ་འབྱེད་ཀྱིས་ད་ཆ་ཡར་རྒྱས་སུ་འགྲོ་བཞིན་པ་གི་རྒྱལ་ཁབ་ཟིག་ཡིན་སྟབས། སོ་སོའི་ཕ་མེས་ཀྱི་ཆོས་ལུགས་ནང་ཆོས་ལ་དོ་སྣང་དོན་གཉེར་གྱིས། བོད་མིའི་དབུ་ཁྲིད་གོང་ས་མཆོག་ལ་མཇལ་བཅར་བ་དང་གསུང་ཆོས་ཞུ་མཁན་གྱི་ཝི་ཐི་ནམ་པ་ཧ་ཅང་མང་པོ་ཡོང་གི་ཡོད་པ་རེད།

ཟླ་བ་འདིའི་ཚེས་ཉི་ཤུ་རྩ་དྲུག་ཉིན་ཨོ་སི་ཁྲི་ཨ་ལི་ཡ་གི་ཝེ་ཁི་ཐོ་རི་ཡའི་མངའ་སྡེ་གྲོས་ཚོགས་ཀྱི་རྒྱལ་མོ་ཚོགས་ཁང་ནང་ས་གནས་བོད་རིགས་སྤྱི་མཐུན་ཚོགས་པ་དང་དྭང་བླངས་བོད་དོན་ཞུ་གཏུག་ལས་འགུལ་ཁང་ཨོ་སི་ཁྲི་ཨ་ལི་ཡའི་ལྗང་ཁུ་ཚོགས་པའི་གྲོས་ཚོགས་འཐུས་མི Sam Hibbins བཅས་ཀྱི་གོ་སྒྲིག་ལྟར་བོད་ཀྱི་ལོ་སར་སྲུང་བརྩི་ཞུས་ཡོད་པ་དང་སྐབས་དེར་སྐུ་མགྲོན་གཙོ་བོ་ཨོ་སི་ཁྲི་ཨ་ལི་ཡའི་ལྗང་ཁུ་ཚོགས་པའི་འགོ་ཁྲིད Samantha Ratnam ལགས་ཀྱིས་བོད་མི་ཚོར་ལོ་སར་གྱི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་བོད་པའི་ཆོས་དང་རིག་གཞུང་དང་འབྲེལ་སྙིང་རྗེ་དང་གཞན་ཕན་བཅས་ནི་ཞི་བདེ་ངོ་མ་བསྐྲུན་རྒྱུའི་རྨང་གཞི་ཞིག་ཡིན་དུས་འཛམ་གླིང་ཡོངས་ནས་བོད་པའི་རིག་གཞུང་གི་ཐོག་ནས་བསླབ་བྱ་ལེན་རྒྱུ་དུ་མ་ཞིག་ཡོད་ཚུལ་གསུངས་ཡོད་ཀི། དེ་མིན་ལྗང་ཁུ་ཚོགས་པའི་གྲོས་ཚོགས་འཐུས་མི་བྷོ་གྷི་ལེ་ལི་དང་གྲོས་ཚོགས་འཐུས་མི་ཁྲམ་རེ་ཏྲི་བཅས་ཀྱིས་གསུང་བཤད་གནང་ཡོད་པ་དང་ད་ལན་ཝེ་ཁི་ཐོ་རི་ཡ་ས་གནས་སུ་བོད་ཀྱི་ལོ་སར་སྲུང་བརྩི་ཞུས་པར་ས་གནས་བོད་མི་བཞི་བཅུ་མཉམ་འཛོམས་བྱུང་ཡོད་པ་རེད།

གོ་སོང། དེ་ཚོ་བཀའ་དྲིན་དྲན་པ་བྱེད་བཀའ་དྲིན་ངོ་ཤེས་པ་བྱེད་བཀའ་དྲིན་དྲན་ནས་གང་འདྲ་བྱེད་དགོས་ཟེར་ན་བཀའ་བཞིན་སྒྲུབ་པའི་མཆོད་པས་མཉེས་པ་བྱེད་དགོས། བཀའ་གང་གནང་པ་དེ་བཀའ་ཡག་པོ་སྒྲུབ་དགོས་ཟེར། ཨ་རི་ཆོ་འཕྲུལ་སྨོན་ལམ་ཚོགས་པས་གོ་སྒྲིག་བྱས་ཏེ་ཨ་རིའི་ནིའུ་ཡོག་ཏུ་ཉིན་གྲངས་གསུམ་གི་རིང་དུ། ཆོ་འཕྲུལ་སྨོན་ལམ་ཚོགས་གྲུབ་པ་བཞིན་འབྱུང་འགྱུར་ཨ་རིའི་ནང་གི་བོད་མི་གནས་སྡོད་བྱེད་ཡུལ་གྱི་ས་གནས་ཁག་གཞན་གཉིས་ཀྱི་ནང་དུ་ཡང་ཆོ་འཕྲུལ་སྨོན་ལམ་ཚོགས་རྒྱུ་ཡིན་པ་རེད་འདུག་ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཇོ་ཅུན་པེར་ཡིན།
གསན་མཁན་རྣམ་པ་ཚོ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་ནི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པའི་ཐོག་མ་འོངས་བོད་དོན་ལས་འགུལ་སྤེལ་ཕྱོགས་ཐད་གྲོས་མཐུན་དོན་ཚན་བདུན་ཅན་ཞིག་བཏོན་ཡོད་པའི་སྐོར་རྡོ་རྗེ་མཚོས་འབྲེལ་ཡོད་མི་སྣར་བཅར་འདྲི་དང་གནས་ཚུལ་ཕྱོགས་བསྡུས་ཞུས་པ་ཞིག་ལ་གསན་རོགས་གནང།
རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་དེ་ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་ལྟེ་གནས་སྦེལ་ཇམ་གྱི་རྒྱལ་ས་སྦུ་རུ་སེལ་སི་ནང་ཟླ་བ་འདིའི་ཚེས་ཉེར་གསུམ་ནས་ཉེར་ལྔ་བར་ཉིན་གྲངས་གསུམ་རིང་ཚོགས་ཡོད་པ་དང་ཚོགས་འདུའི་ཐོག་མཉམ་ཞུགས་གནང་མཁན་ཡོ་རོབ་མངའ་ཁུལ་གྱི་བོད་མི་མང་སྤྱི་འཐུས་ཚ་ཁོ་ཐུབ་བསྟན་རྒྱ་མཚོ་ལགས་ཀྱིས་ཚོགས་འདུ་དེའི་སྐོར་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན། ཨ་ནི་ཏན་ཏན་ཚོགས་འདུའི་དུས་བཤེར་གཏང་གི་གོང་ཡང་ཏི་ཡུ་རོབ་གྲོས་ཚོགས་ནང་ནས Tibet Interest Group ཟེར་ནས་བོད་དོན་ཐོག་ལ་ཐུགས་སྣང་ཡོད་པའི་ཡུ་རོབ་གྲོས་ཚོགས་འཐུས་མིའི་རྒྱབ་སྐྱོར་ཚོགས་ཆུང་དང་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ལས་ཁུངས་ཀྱི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་ལ་གཟིགས་སྐྱོང་གནང་མཁན་གྱི་སྡེ་ཚན་གྱི་འགན་རྐང་སྒྲོག་བྱེད་ཁེར་བཅས་ནི། ཚོགས་འདུ་དུས་སུ་ཚོགས་པ་རེད་ལ། ཆེད་མངགས་ཀྱི་གདན་འདྲེན་མི་སྣ་ཁེའོ་ཁོ་རིའི་ཐོག་ལ་གསུང་བཤད་གནང་ངེས་རེད། བོད་དོན་དྲིལ་བསྒྲགས་ཀྱི་ཤོད་རེས་དང་བརྗོད་བྱ་འདྲ་མི་འདྲ་གཏན་འབེབས་བྱེད་ཆེད་ཚོགས་ཆེན་འཆར་འགོད་བྱེད་ཆེད་ཉི་མ་གཉིས་རིང་ལ་ལྷུག་པོར་གོ་བསྡུར་བྱས། ཨ་ནི་མཐའ་མའི་དོན་ཚན་བདུན་གྱི་སྒང་ལ་ཨ་ནི་མ་འོངས་པར་བོད་དོན་ལས་འགུལ་སྤེལ་ཕྱོགས་ཐོག་ལ། ནས་གྲོས་མོལ་བྱུང་ཡོད་རེད། རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་དེ་གཟའ་ཉི་མར་མཇུག་བསྒྲིལ་ཡོད་པ་དང་ད་ཐེངས་ཀྱི་ཚོགས་ཆེན་འདིའི་ཐོག་མ་འོངས་བོད་དོན་ལས་འགུལ་སྤེལ་ཕྱོགས་ཐད་དོན་ཚན་བདུན་ཅན་ཞིག་བཏོན་ཡོད་ཅིང། དང་པོ། ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་གི་ཡང་སྲིད་གནད་དོན་སྐོར་དང། གཉིས་པ། བོད་ནི་རང་བཙན་གྱི་རྒྱལ་ཁབ་ཅིག་ཡིན་པར་ངོས་འཛིན་བྱས་ཐོག་བོད་རྒྱ་གཉིས་བར་གྱི་འགལ་ཟླ་སེལ་ཐབས་བྱ་རྒྱུ། གསུམ་པ། ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་འོས་འདེམས་གཙོ་བོར་བཟུང་ནས་གྲོས་ཚོགས་ཀྱི་རྒྱབ་སྐྱོར་ཚོགས་ཆུང་སྲ་བརྟན་བཟོ་རྒྱུ། བཞི་པ། བོད་ནང་ལག་བསྟར་བྱེད་པའི་རྒྱ་ནག་གཞུང་གི་མི་སེར་སྤེལ་ཡུལ་གྱི་བཅའ་སྡོད་སློབ་གྲྭའི་ལམ་ལུགས་མེད་པར་བཟོ་རྒྱུ། ལྔ་པ། རྒྱལ་ཁོངས་ལས་བརྒལ་བའི་དྲག་གནོན་མཇུག་སྒྲིལ་རྒྱུ། དྲུག་པ། བོད་ཀྱི་ཁོར་ཡུག་གི་ཛ་དྲག་གནས་སྟངས། བདུན་པ། བོད་ཀྱི་རིག་གཞུང་ལ་དགའ་མོས་བྱེད་རྒྱུ་བཅས་ཡིན་སྐོར་ཡིག་ཐོག་ཏུ་བཀོད་ཡོད་པ་དང། ཡོ་རོབ་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་ཀྱིས་མ་འོངས་ལས་འགུལ་སྤེལ་ཕྱོགས་ཀྱི་དོན་ཚན་དེ་དག་འགྲེལ་བརྗོད་གནང་དོན། དོན་ཚན་བདུན་པ་དང་པོ་དེ་རྒྱ་ནག་དམར་ཤོག་གཞུང་གི་བོད་བརྒྱུད་ནང་བསྟན་གྱི་སྤྲུལ་སྐུ་ངོས་འཛིན་བྱེད་ཡག་གི་ལམ་ལུགས་ལ་རྒྱ་ནག་གཞུང་གི་ཆབ་སྲིད་དང་ཁྲིམས་ཀྱི་ཆབ་སྲིད་ཀྱི་ཐེ་གཏོགས་བྱེད་ཡ་དེ་མཚམས་འཇོག་ཅིང་ལྷག་པར་དུ་སྐྱབས་མགོན་རིན་པོ་ཆེ་གི་ཡང་སྲིད་ཐོག་ལ་རྒྱ་མི་གི་ལག་པ་འཆང་ཡ་དེ་ན་མཐའ་གཅིག་ཏུ་ངོ་རྒོལ་དང་དེ་ལ་མཚམས་འཇོག་བྱེད་ཡ་དེ་དོན་ཚན་དང་པོ་རུ་སྐུ་མདུན་གྱི་ཡང་སྲིད་དེ་མ་འོངས་པ།

ཡོ་རོབ་མཉམ་འབྲེལ་གཙོ་བོར་བྱེད་པའི་ཡོ་རོབ་རྒྱལ་ཁབ་འདྲ་མིན་ནང་ལ། མུ་མཐུད་ཀྱི་གྲོས་ཚོགས་འདྲ་མིན་ནང་ན་བོད་དོན་རྒྱབ་སྐྱོར་ཚོགས་པ་མེད་ས་ལ་གསར་པ་འཛུགས་རྒྱུ་ཡོད་ས་ལ་སྔར་ལས་ཤུགས་ཆེར་བཏང་ཡ་ཐོག་ལ་གྲོས་མོལ་བྱུང་སོང་ཨང་བཞི་པ་དེ་དེང་སང་རྒྱ་ནག་གཞུང་གི་བོད་ཀྱི་མི་རིགས་དེ་རྒྱ་འགྱུར་བྱེད་ཡག་གི་ཤེས་ཡོན་སྲིད་བྱུས་དེ་མཚམས་འཇོག་བྱ་ཆེད་བོད་ནང་གི་བཅའ་སྡོད་སློབ་གྲྭ་ཟེར་ལ་སོགས་པ་བོད་མི་ཕྲུ་གུ་ས་ཡ་གཅིག་ལྷག་འདུག་ཟེ་སོ་སོ་ཕ་མ་དང་བྲལ་བྱས་རྒྱ་གི་སྐད་ཡིག་དང་རྒྱ་གི་སློབ་གསོ། རྒྱ་གི་རིག་གཞུང་གི་ཁོར་ཡུག་ནང་བོད་ཀྱི་མི་རབས་གསར་པ་རྒྱ་ནག་གི་ཧན་གྱི་སྤྱི་ཚོགས་ནང་ཐིམ་ཡག་གི་སྲིད་བྱུས་ངན་པ་དེ་མཚམས་འཇོག་བྱེད་ཡ་ཐོག་ལ་ལས་འགུལ་སྤེལ་ཕྱོགས་ཐོག་ལ་གྲོས་ཆོད་བཞི་པ་བཞག་ཡོད་རེད་ཨ་ནི་གྲོས་ཆོད་ལྔ་པ་དེ་དང་འདི་རྒྱལ་མཚམས་བརྒལ་བའི་ཐོག་ནས་དྲག་གནོན་ཅན་འཇིགས་སྐུལ་རང་དབང་འཐབ་རྩོད་པ་རེད་ནང་མི་རེད་ཕྱི་རྒྱལ་ཡོང་མཁན་ཚོ་ལ་རྣམ་པ་ཅི་རིགས་ཐོག་ནས་དྲག་གནོན་དང་གནོན་ཤུགས་སྤྲད་ཡ་དེ་ཐོག་ལ། ངོ་གདོང་ལེན་བྱ་ཡའི་ཐོག་ལ་གྲོས་ཆོད་ལྔ་པ་བཞག་ཡོད་རེད། གྲོས་ཆོད་དྲུག་པ་དེ་བོད་ནང་གི་གནམ་གཤིས་འགྱུར་ལྡོག་དང་ཁོར་ཡུག་གཏོར་བརླག་བཏང་གི་ཡོད་པ་དང་ཆུ་མཛོད་འདྲ་མི་འདྲ་རྒྱག་གི་ཡོད་པ་གཏེར་གང་བྱུང་སྔོག་འདོན་བྱེད་ཀྱི་ཡོད་པ། རང་བྱུང་ཁོར་ཡུག་ལ་དོ་ཕོག་འགྲོ་ཡག་སྐོར་དེ་འདྲའི་ཐོག་ལ་ཡང་ཁ་བརྡ་བྱ་ཞོར་དུ་དོན་ཚན་དྲུག་བཞག་ཡོད་རེད། དོན་ཚན་བདུན་པ་དེ་ང་ཚོ་བོད་ཀྱི་རིག་གཞུང་མི་ཉམས་རྒྱུན་འཛིན་ག་འདྲ་བྱེད་དགོས་ཀྱི་ཡོད་མེད་འོ་དེ་ཐོག་ལ་ནི་མི་རབས་གསར་པ་ཚོ་ལ་སྐད་དང་ཡི་གེ་ནང་ཆོས

ཤེས་ཡོན་ཅན་སོགས་ཚོགས་བཅར་བ་བརྒྱ་ར་བདུན་ཅུ་ཙམ་ལྷན་འཛོམས་ཀྱིས་ཉིན་གྲངས་གསུམ་གྱི་རིང་ད་ལྟའི་བོད་ནང་གི་ཛ་དྲག་གི་གནས་སྟངས་དང། འགྲོ་བ་མིའི་ཐོབ་ཐང་དང་ཁོར་ཡུག་གནས་སྟངས། བོད་རྒྱའི་དཀའ་རྙོག་སེལ་ཐབས་སུ་རྒྱལ་ཁབ་ཁག་གི་གཞུང་དང་ཆབ་སྲིད་མི་སྣ། བསམ་མཛོད་ལྟེ་གནས་ཁང། ཤེས་ཡོན་ཅན། གསར་འགྱུར་བརྒྱུད་ལམ། གཞི་རིམ་མང་ཚོགས་བཅས་ཀྱི་ཆབ་སྲིད་རྒྱབ་སྐྱོར་ཐོབ་ཐབས་བཅས་ལ་གྲོས་བསྡུར་གནང་ཡོད་འདུག།

འདས་པའི་ལོ་འགའི་རིང་ཕི་ལ་ལྡེལ་ཕི་ཡ་བོད་རིགས་ཚོགས་པའི་གཟའ་མཇུག་བོད་ཡིག་སློབ་གྲྭ་འཚོགས་ས་དང་བོད་ཀྱི་སྲོལ་རྒྱུན་དུས་ཆེན་ཁག་སྲུང་བརྩི་བྱེད་ཆེད་ལྷ་ཁང་དང་ལས་ཁུངས་སོགས་ཀྱི་ཁང་པ་གཡར་བཞིན་ཡོད། ནོར་ཨིས་ཁྲང་ས་གནས་སུ་བོད་རིགས་ཚོགས་པར་དབང་བའི་སྤྱི་ཁང་གསར་པ་ཞིག་གི་སྒོ་འབྱེད་བྱས་ཡོད་པའི་སྐོར་ཕི་ལ་ལྡེལ་ཕི་ཡའི་འཚོལ་ཞིབ་པ་ཚགས་པར་གྱིས་གནས་ཚུལ་སྤེལ་འདུག་ཕི་ལ་ལྡེལ་ཕི་ཡའི་གྲོང་ཁྱེར་ན་བོད་མི་ཉིས་བརྒྱ་ཙམ་གནས་སྡོད་བྱས་ཡོད་པ་དང་ས་གནས་དེའི་བོད་མི་ཚོས་ལྷ་ཁང་རྙིང་པ་ཞིག་ཉོས་ཏེ་ཟླ་བ་འགའི་རིང་བོད་མི་དང་བླངས་པ་ཚོས་གཟའ་མཇུག་ཏུ་བསྐྱར་གསོ་བྱས་ཏེ་བོད་ཀྱི་སྲོལ་རྒྱུན་དང་མཐུན་པའི་སྤྱི་ཁང་ཞིག་ལེགས་འགྲུབ་ཀྱིས་མཆོད་ཁང་དུ་སྟོན་པའི་སྐུ་ཞིག་གདན་འདྲེན་དང་བཅས་ཕྱི་ཟླ་གཉིས་པའི་ཚེས་ཉེར་རྩ་བཞི་ཉིན་སྒོ་འབྱེད་མཛད་སྒོ་གནང་ཡོད་པ་རེད། ཨ་མེ་རི་ཀའི་མེ་སི་ཆུ་སེ་ཙི་མངའ་སྡེའི་གྲོང་ཚོ་ཞིག་གིས་བོད་ཀྱི་རྒྱལ་དར་བཙུགས་ནས་བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་ལྔ་བ་སྲུང་བརྩི་བྱེད་རྒྱུ་ཡིན་པ་རེད། དེ་ཡང་ཨ་རིའི་མཱ་སཱ་ཆུ་སེ་ཙི་མངའ་སྡེའི་ཨམ་ཧར་སི་ཏྲི་གྲོང་ཚོའི་ས་གནས་གསར་འགྱུར་སྙན་ཞུར་དུ་ཐོན་པ་ལྟར་ན། མཱ་སཱ་ཆུ་སེ་ཙི་མངའ་སྡེའི་ཨམ་ཧར་སི་ཏྲི་གྲོང་ཚོས་འཛམ་གླིང་ཁྱོན་ཡོངས་སུ་གནས་པའི་བཙན་བྱོལ་བོད་མི་རྣམས་ལ་གདུང་སེམས་མཉམ་བསྐྱེད་མཚོན་དོན་དུ་ཕྱི་ཟླ་གསུམ་པའི་ཚེས་བཅུ་སྟེ་བོད་མིའི་རང་དབང་སྒེར་ལངས་ཐེངས་དྲུག་ཅུ་རེ་ལྔ་བ་དང་སྟབས་བསྟུན་ནས་གྲོང་སྡེའི་ལས་ཁུངས་ཀྱི་མདུན་དུ་བོད་ཀྱི་རྒྱལ་དར་འཛུགས་རྒྱུ་ཡིན་པ་གྲོང་སྡེའི་ལྷན་ཁང་གིས་གསལ་བསྒྲགས་སྤེལ་བློ་ཁོལ་ལ་དྭགས་སུ་བོད་ཟླ་དང་པོའི་ནང་བརྐྱངས་ཕྱག་འཚལ་སྲོལ་ཡོད་པ་བཞིན་ད་ལོ་ཡུལ་མི་སྟོང་ཕྲག་གསུམ་ལྷག་གིས་བརྐྱངས་ཕྱག་འཚལ་ཡོད་པ་རེད། བོད་ལུགས་ལྟར་བོད་ཟླ་དང་པོའི་ནང་བོད་མི་ཚོས་དགེ་བའི་ལས་སྒྲུབ་པའི་སྲོལ་རྒྱུན་ཡོད་པ་ལྟར་སྟོད་ལ་དྭགས་ཡུལ་གྱི་ལ་དྭགས་པ་ཚོས་ཀྱང་དགེ་སྒྲུབ་ཀྱི་ལས་ལ་བརྩོན་འགྲུས་བྱས་ཏེ་ལོ་ལྟར་ཟླ་དང་པོའི་ནང་བརྐྱངས་ཕྱག་འཚལ་སྲོལ་ཡོད་པ་ལྟར་ད་ལོར་ལ་དྭགས་ཀྱི་ས་ཁུལ་མང་པོ་ཕྱོགས་གཅིག་ཏུ་བསྡོམས་ན་ཡུལ་མི་སྟོང་ཕྲག་གསུམ་ལྷག་གིས་བརྐྱངས་ཕྱག་འཚལ་ཡོད་པ་དང་ཚེས་བཅུ་བཞི་ནས་བཅུ་དྲུག་བར་ལ་དྭགས་ཀྱི་རྒྱལ་ས་སླེ་རུ་ལ་དྭགས་པ་བཞི་བརྒྱ་ལྷག་གིས་བརྐྱངས་ཕྱག་འཚལ་ནས་དགེ་སྒྲུབ་གནང་ཡོད་པ་རེད། གསན་མཁན་རྣམ་པ་ཚོ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ཡིན། ཐེངས་འདིའི་ཁ་བ་ཅན་གྱི་ལེ་ཚན་ནང་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ལོའི་ཟླ་བདུན་པའི་ནང་ལྷ་སར་ཡོད་པའི་རྒྱ་མི་བརྒྱ་ཕྲག་ཙམ་ཞིག་བོད་ནས་ཕྱིར་འབུད་བཏང་བའི་གནད་དོན་གྱི་སྐོར་བསོད་ནམས་ཚེ་རིང་གིས་གནས་ཚུལ་ཕྱོགས་བསྒྲིགས་བྱས་པ་ཞིག་ལ་གསན་རོགས་གནང།
རྒྱ་མི་ཕྱིར་འབུད་ཟེར་བ་དེ་ནི་བོད་གཞུང་བཀའ་ཤག་གིས་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ལོ་གི་ཟླ་བ་བདུན་པར་ལྷ་སར་ཡོད་པའི་རྒྱ་མི་བརྒྱ་ཕྲག་ཙམ་ཞིག་བོད་ནས་རྒྱ་ནག་ལ་ཕྱིར་སློག་བྱས་པ་དེར་ཟེར་གྱི་ཡོད། རྒྱ་མི་དེ་དག་གི་ཁྲོད་དུ་གོ་མིན་ཏང་སྲིད་གཞུང་གི་བོད་སོག་ཨུ་ཡོན་ལྷན་ཁང་བོད་སྡོད་དོན་གཅོད་ཁྲུའུ་གི་ལས་བྱེད་པ་དང་རྒྱ་མི་ཚོང་པ། ད་དུང་གུང་ཁྲན་ཏང་གི་ཉུལ་མ་ཡིན་པར་དོགས་པ་ཆེ་བའི་མི་ཁག་ཅིག་བཅས་འདུས་ཡོད། ཆབ་སྲིད་ཀྱི་ཐག་གཅོད་འདི་ལ་གྲུབ་འབྲས་ཅི་འདྲ་ཞིག་བྱུང་ཡོད་མེད་ཀྱི་སྐོར་ལ་བོད་ཀྱི་ཆབ་སྲིད་མི་སྣ་དང་ལོ་རྒྱུས་ཞིབ་འཇུག་པ་ཚོའི་ཁྲོད་དུ་བསམ་ཚུལ་གཅིག་གྱུར་ཞིག་མེད། ཁ་ཤས་ཀྱི་བསམ་པར། རྒྱ་མི་ཕྱིར་འབུད་བྱས་པ་ལ་བརྟེན་ནས་གུང་ཁྲན་ཏང་བོད་ནང་གི་དབྱིན་ཇིའི་དབང་ཤུགས་ལ་དོགས་པ་ཆེ་རུ་སོང་སྟེ་བོད་ལ་བཙན་འཛུལ་བྱས་པ་རེད་ཅེས་བསམ་བཞིན་ཡོད། ཡང་ཁག་ཅིག་གིས་རྒྱ་མི་ཕྱིར་འབུད་བྱས་པ་དེ་ནི་གུང་ཁྲན་ཏང་གི་སྟོབས་ཤུགས་བོད་ལ་སླེབས་སུ་མི་འཇུག་པའི་ཆེད་དུ་ཡིན་པ་དང། དེ་ཡང་ལྷ་སར་བཅའ་སྡོད་རྒྱ་གར་གཞུང་ཚབ་ཁང་གི་གཞུང་ཚབ་པ་དབྱིན་ཇིའི་མི Richardson ཟེར་བ་དེས་བོད་ཀྱི་ནང་སྲིད་ལ་ཐེ་ཇུས་བྱས་ནས་བྱུང་བ་ཞིག་རེད་ཅེས་ཟེར་བཞིན་ཡོད། གང་ལྟར་ང་ཚོས་དོན་རྐྱེན་འདིའི་གྲུབ་འབྲས་དང་ཕན་གནོད་ཀྱི་སྐོར་མ་ཤེས་སྔོན་ལ་ཐོག་མར་རྒྱ་མི་ཕྱིར་འབུད་བྱས་པ་དེ་ཇི་ལྟར་བྱུང་བའི་གནས་ཚུལ་མདོར་བསྡུས་ཤིག་ངོ་སྤྲོད་བྱེད་རྒྱུ་གལ་ཆེན་པོ་རེད་བསམས། གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་གི་ལོར་ལྷ་ས་དང་དེ་མིན་གྱི་དབུས་གཙང་ཁུལ་དུ་རྒྱ་མི་ཇི་ཙམ་ཡོད་མེད་ཀྱི་གྲངས་ཀ་ཏག་ཏག་ཅིག་མེད་མོད། ཡིན་ནའང་སྐབས་དེར་ལྷ་ས་སོགས་སུ་གོ་མིན་ཏང་སྲིད་གཞུང་གི་ལས་ཁུངས་དང། སློབ་གྲྭ། རླུང་འཕྲིན་ཁང་བཅས་ཀྱི་ནང་དུ་ལས་ཀ་བྱེད་མཁན་དང། དེ་མིན་སྤྱི་ཚོགས་ཀྱི་ཐོག་ཏུ་ཚོང་རིགས་དང་ལས་ཀ་འདི་ཡིན་མེད་པ་ཁག་ཅིག། གཞན་ཡང་གདན་ས་ཁག་གི་ཆོས་སྒོར་ཞུགས་ཏེ་ནང་ཆོས་སློབ་གཉེར་བྱེད་བཞིན་པ་བཅས་རྒྱ་མི་མི་ཉུང་བ་ཞིག་ཡོད་པ་རེད་ཟེར། རྒྱ་མི་དེ་དག་གི་ཁྲོད་དུ་གོ་མིན་ཏང་དང་གུང་ཁྲན་ཏང་གཉིས་ཀ་གི་མྱུལ་མ་ཡོད་པའི་དོགས་པའང་ཡོད་པ་རེད་ཟེར། དེས་ན་རྒྱ་མི་འདི་དག་ལྷ་སར་ནམ་ཡོང་བ་རེད། ཇི་ལྟར་ཡོང་བ་རེད་དམ་ཅེས་དྲི་བ་ཞིག་དྲིས་ན་དེས་ང་ཚོས་དེ་རིང་གི་བརྗོད་གཞི་སྟེ་རྒྱ་མི་ཕྱིར་འབུད་ཟེར་བའི་ལོ་རྒྱུས་དོན་རྐྱེན་དེ་ལ་ཕྱོགས་མང་བོ་ཞིག་ནས་གོ་བ་ལེན་རྒྱུ་ལ་ཕན་ཐོགས་ཡོད་པ་ཞིག་རེད། རྒྱལ་དབང་སྐུ་འཕྲེང་བཅུ་གསུམ་པ་གི་སྐབས་སུ་ལྷ་སར་ཡོད་པའི་མན་ཇུ་གོང་མ་གི་ཨམ་བན་དང་དེའི་དམག་དཔུང་དང་བཅས་པ་བོད་ནས་མཐར་སྐྲོད་བཏང་སྟེ་བོད་ནི་རང་བཙན་གྱི་རྒྱལ་ཁབ་ཅིག་ཡིན་པའི་གསལ་བསྒྲགས་བྱས་པ་རེད། དེ་ནི་གཅིག་སྟོང་དགུ་བརྒྱ་བཅུ་གཉིས་གི་ལོ་རེད། དེ་ནས་བཟུང་ལྷ་སར་རྒྱ་ནག་དང་དབྱིན་ཇི་ཐེ་བའི་ཕྱི་རྒྱལ་སུ་འདྲ་ཞིག་གི་དམག་དཔུང་དང་དབང་ཆ་རྩ་ནས་མེད། ཡིན་ནའང་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་བཞི་གི་ལོར་རྒྱལ་བ་སྐུ་འཕྲེང་བཅུ་གསུམ་པ་དགོངས་པ་རྫོགས་པ་ན། གོ་མིན་ཏང་གི་སྐུ་ཚབ་ཞིག་ལྷ་སར་འཚམས་འདྲི་མྱ་ངན་ཞུ་རུ་ཡོང་ཡོད་ཀྱང། སྐུ་ཚབ་དེས་སྔར་སིམ་ལ་གི་ཆིངས་ཡིག་གི་སྐབས་སུ་ཐག་མ་ཆོད་པར་ལུས་པའི་ས་མཚམས་ཀྱི་སྐོར་གྱི་གནད་དོན་ཐག་གཅོད་བྱེད་པའི་ཆེད་དུ་ལྷ་སར་བསྡད་པ་རེད། རྗེས་ནས་སྐུ་ཚབ་དེ་རྣམས་རིམ་གྱིས་གོ་མིན་ཏང་སྲིད་གཞུང་བོད་སོག་ཨུ་ཡོན་ལྷན་ཁང་བོད་སྡོད་དོན་གཅོད་ཁྲུའུ་ཟེར་བ་ཞིག་ཏུ་གྱུར་འདུག་དེས་ན་དེ་རིང་གི་བརྗོད་གཞི་རྒྱ་མི་ཕྱིར་འབུད་ཟེར་བ་དེ་ནི་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་བཞི་ལོ་གི་རྗེས་སུ་བོད་དུ་ཡོང་བའི་གོ་མིན་ཏང་དང་དེ་མིན་གྱི་རྒྱ་མི་རེད། ཆིག་སྟོང་དགུ་བརྒྱ་བཅུ་གཉིས་ཀྱི་ལོར་རྒྱལ་བ་སྐུ་འཕྲེང་བཅུ་གསུམ་པའི་སྐབས་སུ་ཕྱིར་འབུད་བཏང་བ་དེ་དག་ནི་མན་ཇུ་གོང་མ་གི་ཨམ་བན་དང་དེའི་འཁོར་གཡོག་རྣམས་རེད། དེས་ན་དུས་རབས་སྔོན་མའི་དུས་སྟོད་ཀྱི་ལོ་ལྔ་བཅུ་ཙམ་གྱི་རིང་ལ་བོད་གཞུང་བཀའ་ཤག་གིས་རྒྱ་མི་ཕྱིར་འབུད་ཐེངས་མ་གཉིས་ལ་བཏང་ཡོད་པ་ཤེས་ཐུབ། ཡང་རྒྱ་མི་ཕྱིར་འབུད་དང་རྒྱ་མི་མཐར་སྐྲོད་ཅེས་བཤད་པའི་སྐབས་སུ་རྒྱ་མི་ཚོར་གཅར་རྡུང་བསྐོར་བཤོམ་དང་འཁྲུག་འཛིང་བཅས་སོགས་བྱས་ཏེ་བཙན་དབང་གི་སྒོ་ནས་ཕྱིར་འབུད་བཏང་བ་ཞིག་རེད་དམ་ཟེར་ན་དེ་ལྟར་མ་རེད། དེ་ལྟར་མིན་པའི་གནས་ཚུལ་རྣམས་སྐབས་དེའི་བོད་གཞུང་བཀའ་ཤག་གི་བཀའ་མགྲོན་བཤད་སྒྲ་དགའ་ལྡན་དཔལ་འབྱོར་གྱིས་ཁོང་གི་རྩོམ་ཡིག། དེ་སྔའི་བོད་ས་གནས་སྲིད་གཞུང་གིས་ལྷ་སར་ཡོད་པའི་གོ་མིན་ཏང་དོན་གཅོད་ཁྲུའུ་གི་མི་སྣ་སོགས་ཕྱིར་སློག་བཏང་བའི་སྔ་རྗེས་ཀྱི་ལོ་རྒྱུས་དུམ་བུ་ཞེས་པ་དེའི་ནང་དུ་འདི་ལྟར་བྲིས་ཡོད། ཉིན་གཅིག་བཀའ་ཤག་གིས་ལྷ་སྡོད་གོ་མིན་ཏང་དོན་གཅོད་ཁང་གི་ཁྲུའུ་ཀྲང་བཀའ་ཤག་ཏུ་བོས་ཏེ་ཁྲུའུ་ཀྲང་ལ་སྡེ་དམར་འབོལ་སྟེང་གོས་ཁ་དང། ཅོག་ཙེ་ཁྲ་ཅོག་བརྒྱབ་པ་དང་སྐད་སྒྱུར་བྲིས་དབང་ལ་སྟག་གདན་བཅས་བཀོད་སྒྲིག་བྱས་ནས་མགྲོན་ཇ་བཏང་ཞིང་བཀའ་བློན་བླ་མ་རམ་པ་བས་ཁྲུའུ་ཀྲང་ལ་བོད་འདི་ཆོས་ལྡན་གི་ཞིང་ཁམས་ཤིག་ཡིན་པས། གོ་མིན་ཏང་དང་གུང་ཁྲན་ཏང་གཉིས་ཀྱི་ནང་ནས་གོ་མིན་ཏང་གི་ཕྱོགས་ལ་རྒྱལ་ཁ་ཐོབ་རྒྱུ་གི་རེ་བ་ཡོད་ན་ཡང། ད་ལྟ་གོ་མིན་ཏང་ལ་རྒྱལ་ཁ་ཐོབ་རྒྱུ་གི་རེ་བ་མེད་པའི་གནས་ཚུལ་ཁྱབ་གདལ་དུ་འགྲོ་བཞིན་འདུག། རྣམ་པ་ཚོས་ད་ལྟ་ཉན་བཞིན་པ་འདི་ཨེ་ཞི་ཡ་རང་དབང་རླུང་འཕྲིན་ཁང་གི་བསོད་ནམས་ཚེ་རིང་གིས་གཙོ་སྐྱོང་གནང་བཞིན་པའི་ཁ་བ་ཅན་ཞེས་པའི་ལེ་ཚན་དེ་ཡིན། བྱས་ན་རྣམ་པ་ཚོས་མུ་མཐུད་དུ་ལེ་ཚན་འདིར་ཉན་རོགས་གནང།
དེ་ལྟར་གུང་ཁྲན་ཏང་ལ་སྲིད་དབང་ཐོབ་ཚེ་ལྷ་སྡོད་གོ་མིན་ཏང་གི་སྐུ་ཚབ་དེ་གུང་ཁྲན་ཏང་གི་སྐུ་ཚབ་ཏུ་མིང་བསྒྱུར་ཁྱབ་བསྒྲགས་བྱས་པ་ཙམ་གྱིས་བོད་ལ་གུང་ཁྲན་ཏང་གི་སྐུ་ཚབ་ཡོད་པར་འགྱུར་རྒྱུ་མ་ཟད་ད་དུང་དབུས་གཙང་ཁམས་གསུམ་དུ་གུང་ཁྲན་ཏང་གི་གསང་ཉུལ་བ་མང་བོ་ཞིག་ཀྱང་ཡོད་ཚོད་འདུག། ལྷག་པར་དུ་གུང་ཁྲན་ཏང་ནི་ཆོས་ལུགས་རྩ་མེད་བཟོ་བའི་ཨུ་རུ་སུ་དམར་པོ་གི་ལམ་ལུགས་འཛིན་མཁན་ཡིན་པར་བརྟེན་ཆོས་སྲིད་གཉིས་ལྡན་གྱི་བོད་དང་གུང་ཁྲན་ཏང་གཉིས་ནི་མེ་ཆུ་ལྟ་བུ་གི་མཐུན་ཐབས་མེད་པའི་འགལ་ཟླ་ཆེ་བ་ཞིག་ཡིན་པས་ང་ཚོས་རང་ས་རང་སྲུང་ཐུབ་པའི་ཞི་དྲག་འདུ་འགོད་མི་གནང་ཀ་མེད་ཡིན་པས་བོད་ལྗོངས་ཚོགས་འདུ་གྱི་ཐོག་ཏུ་གྲོས་བསྡུར་བྱས་པའི་བསམ་གྲོས་གཅིག་མཐུན་བྱུང་བའི་ནང་དོན་རྣམས་སྲིད་སྐྱོང་སྟག་བྲག་རིན་པོ་ཆེ་ལ་སྙན་ཞུ་ཞུས་པ་བརྒྱུད་ནས་ད་ནི་ཐུགས་ཐག་གཙང་ཆོད་བྱུང་ཡོད་པ་ལྟར། གོ་མིན་ཏང་གི་ཁྲུའུ་ཀྲང་ངོ་ལས་དང། དོགས་གནས་ཡོད་པའི་རྒྱ་རིགས་བོད་སར་སྡོད་པ་རྣམས། དུས་བཀག་གི་ཐོག་ནས་བོད་ནས་ཕྱིར་འཐོན་བྱེད་དགོས་པའི་གསལ་བཤད་ཞུ་རྒྱུ་ཡིན། དེས་ན་ཁྲུའུ་ཀྲང་དང་ཁྲུའུ་ཀྲང་གི་གཤམ་འོག་གི་ལས་བྱེད་དང་ལས་མི་བཅས་ཚང་མ་རྒྱ་གར་བརྒྱུད་ནས་བདེ་བླག་གི་ངང་ནས་ཕྱིར་རྒྱ་ནག་ལ་ཕེབས་རྒྱུར་བོད་གཞུང་བཀའ་ཤག་གིས་སྲུང་སྐྱོབ་དང་སྐྱེལ་མ་ཞུ་རྒྱུ་ཡིན་ཞེས་བཤད་པ་རེད་ཟེར། དེ་ལ་གོ་མིན་ཏང་དོན་གཅོད་ཁྲུའུ་གི་ཀྲན་ཁྲུའུ་ཀྲང་གིས་མོས་མཐུན་བྱས་ཏེ་ཁོང་ཚོ་རྒྱ་ནག་ལ་མ་སོང་གོང་ལ་བཀའ་ཤག་གིས་ད་རེས་ང་ཚོར་རྒྱ་ནག་ལ་ཕྱིར་སློག་བྱེད་དགོས་པའི་རྒྱུ་མཚན་ཞིབ་འཁོད་ཀྱི་ཡི་གེ་ཞིག་སྤྲོད་དགོས་ཞེས་བཤད་པ་ལྟར་བཀའ་ཤག་གིས་དེ་ལྟར་གོ་མིན་ཏང་སྲིད་གཞུང་ལ་ཡི་གེ་ཞིག་སྤྲད་ཡོད་པ་རེད་ཟེར། ཡི་གེ་གི་ནང་དོན་གཙོ་བོ་ནི། ད་རེས་གུང་ཁྲན་ཏང་གི་མི་བོད་ལ་འདྲེས་འཛུལ་སྔོན་འགོག་བྱེད་པའི་ཆེད་དུ་དོན་གཅོད་ཁྲུའུ་གི་ལས་བྱེད་མི་སྣ་རྣམས་ཕྱིར་སློག་མི་བྱེད་ཀ་མེད་བྱུང་ཞེས་པ་ཞིག་ཡིན་པའི་སྐོར་སྐབས་དེའི་བོད་གཞུང་གི་ལས་བྱེད་པ་བྱང་ངོས་པ་རྡོ་རྗེ་དངོས་གྲུབ་ཀྱིས་དེ་སྔའི་བོད་ས་གནས་སྲིད་གཞུང་གིས་བོད་ལྗོངས་བཅིངས་འགྲོལ་ཐོབ་རྒྱུར་འགོག་རྒོལ་བྱས་པའི་དོན་རྐྱེན་ཞིག་ཅེས་པའི་རྩོམ་ཡིག་ནང་དུ་བྲིས་ཡོད། གོང་གི་རྩོམ་ཡིག་འདི་གཉིས་ཀའང་བོད་དུ་དཔར་སྐྲུན་བྱས་པའི་བོད་ཀྱི་ལོ་རྒྱུས་རིག་གནས་དཔྱད་གཞི་རྒྱུ་ཆ་བདམས་བསྒྲིགས་ཅེས་པའི་དེབ་ཕྲེང་དེ་དག་གི་ནང་དུ་བཀོད་ཡོད་ཅིང། དེབ་ཕྲེང་དེ་དག་ནི་རྒྱ་ནག་གཞུང་ཕྱོགས་ནས་དཔར་སྐྲུན་བྱས་པ་ཞིག་རེད། དེ་བས་རྩོམ་ཡིག་གི་ནང་དོན་ལ་རྒྱ་ནག་གཞུང་ཕྱོགས་ནས་དགག་བྱ་མེད་པ་གསལ་བོ་རེད། དེས་ན་རྩོམ་ཡིག་དེ་ཚོའི་ནང་དུ་ད་དུང་གོ་མིན་ཏང་དོན་གཅོད་ཁྲུའུ་གི་ཁྲུའུ་ཀྲང་དང་ལས་བྱེད་པ་རྣམས་བོད་ནས་ཕྱིར་འབུད་བྱེད་སྐབས་བོད་གཞུང་བཀའ་ཤག་གིས་ཁོ་ཚོ་འགྲོ་ཁར་སྐྱིད་ཚལ་ཀླུ་སྡིངས་སུ་གུར་ཕུབ་ནས་བཟའ་བཏུང་བཤམས་ནས་གསོལ་ཚིགས་བཏང་ཡོད་པ་མ་ཟད་ད་དུང་དངོས་སུ་འགྲོ་ཁའི་ཉིན་མོ་དེར་བཀའ་ཤག་གི་ངོ་ཚབ་ཏུ་བླ་ཕྱག་ཕྲེང་རིང་འཇིགས་མེད་སུམ་རྩེན་ཆེད་གཏོང་གི་སྒོ་ནས་བོད་དམག་གི་རུ་སྒྲིག་བཅས་ཀྱིས་སྐྱེལ་མ་བྱས་ཡོད་པ་རེད་ཟེར། སྐབས་དེའི་རྒྱ་མི་ཕྱིར་འབུད་ཀྱི་གནས་ཚུལ་དེ་ནི་ལྷ་ས་ཙམ་མིན་པར་ཁམས་ཕྱོགས་ཀྱི་ཆབ་མདོ་དང་ད་དུང་གཙང་ཕྱོགས་ཀྱི་གཞིས་ཀ་རྩེ་ཁུལ་དུའང་རྒྱ་མི་ཕྱིར་འབུད་ཟེར་བ་དེ་གཅིག་མཚུངས་ཀྱི་ལག་ལེན་བྱས་པ་རེད་ཟེར། ལྷ་སར་རྒྱ་མི་ཕྱིར་འབུད་བྱེད་སྐབས་ཁག་གསུམ་དུ་བགོས་ནས་ཕྱིར་འབུད་བྱས་ཡོད་ཅིང་ཁག་དང་བོ་ནི་ཟླ་བ་བདུན་པའི་ཚེས་བཅུ་གཅིག་དང། ཁག་གཉིས་པ་ནི་ཟླ་བ་བདུན་པའི་ཚེས་བཅུ་བདུན། ཁག་གསུམ་པ་ནི་ཟླ་བ་བདུན་པའི་ཚེས་ཉི་ཤུ་བཅས་ལ་རིམ་པ་བཞིན་དུ་ལྷ་ས་ནས་རྒྱ་ནག་ལ་ཕྱིར་སློག་བཏང་ཡོད་པ་རེད་ཟེར། དེ་དག་ལས་ཁག་དང་བོ་གི་ནང་དུ་ཅང་ཤིན་ཞིས་དང། ཅང་ཀྲིན་ཞིས་ཟེར་བ་སོགས་ཁྱོན་བསྡོམས་མི་གྲངས་སུམ་ཅུ་ཙམ་ཡོད་པ་དང་ཁག་གཉིས་པའི་ནང་དུའང་མི་གྲངས་སུམ་ཅུ་ཙམ་དང་ཁག་གསུམ་པའི་ནང་དུ་གོ་མིན་ཏང་དོན་གཅོད་ཁྲུའུ་གི་མགོ་ཁྲིད་དང་བཅས་མི་གྲངས་སུམ་ཅུ་ཙམ་ཡོད་པ་དང། སྐབས་དེའི་དོན་གཅོད་ཁྲུའུ་དེའི་ཁྲུའུ་ཀྲང་ཀྲིན་ཤིས་ཀྲང་ནི་ཁྲུའུ་ཀྲང་གི་ལས་ཚབ་པ་ཞིག་ཡིན་པ་མ་གཏོགས་ཁྲུའུ་ཀྲང་ངོ་མ་མ་རེད་ཟེར། གང་ལྟར་འདི་ནི་སྐབས་དེར་རྒྱ་མི་བོད་ནས་ཕྱིར་འབུད་བྱས་པའི་བརྒྱུད་རིམ་མདོར་བསྡུས་ཤིག་རེད། རྒྱ་མི་ཕྱིར་འབུད་བྱེད་སྐབས་ཕན་ཚུན་འཁྲུག་འཛིང་སོགས་ཀྱི་རྐྱེན་ངན་བར་ཆད་ཅི་ཡང་བྱུང་མེད་མོད། ཡིན་ནའང་དོན་རྐྱེན་འདི་ལ་བརྟེན་ནས་ཆབ་སྲིད་ཀྱི་ཤུགས་རྐྱེན་ཅི་འདྲ་ཞིག་བྱུང་ཡོད་མེད་ནི་དེང་སང་ལོ་རྒྱུས་ཀྱི་རྩོད་པ་ཞིག་ཏུ་གྱུར་ཡོད། དེ་ཡང་བོད་ནང་ལ་ཆ་མཚོན་ན་ལོ་རྒྱུས་ཀྱི་དོན་རྐྱེན་འདི་དང་འབྲེལ་བ་ཡོད་པའི་དཔེ་དེབ་དང་རྩོམ་ཡིག་ཅི་འདྲ་ཞིག་ཡིན་རུང་རྒྱ་མི་ཕྱིར་འབུད་ཟེར་བ་དེ་ནི་དབྱིན་ཇི་བཙན་རྒྱལ་རིང་ལུགས་པས་བོད་ཀྱི་ནང་སྲིད་ལ་ཐེ་ཇུས་དང། ངན་སྐུལ་བྱས་ནས་བྱུང་བའི་དོན་རྐྱེན་ཞིག་ཡིན་པ་དང་བོད་རང་བཙན་གྱི་རེ་ངན་བཅང་བ་ཞིག་རེད་ཅེས་བཤད་བཞིན་ཡོད། ཡིན་ནའང་བོད་ཕྱི་ཕྱོགས་སུ་འདིའི་སྐོར་ལ་ལྟ་ཚུལ་གཞན་ཡང་ཡོད་ལ། དེའི་སྐོར་ལེ་ཚན་རྗེས་མའི་ནང་དུ་མུ་མཐུད་ནས་ངོ་སྤྲོད་བྱེད་རྒྱུ་ཡིན། དེ་རིང་གི་ལེ་ཚན་གཏོང་མཚམས་འདི་ནས་འཇོག་རྒྱུ་ཡིན། གཟའ་འཁོར་རྗེས་མའི་ད་ལྟའི་དུས་ཚོད་འདིར་རྣམ་པ་ཚོས་སླར་ཡང་མུ་མཐུད་ནས་ལེ་ཚན་འདི་རུ་ཉན་རོགས་ཞུ། ལེ་ཚན་འདི་གོ་སྒྲིག་དང་རྒྱང་བསྒྲགས་བྱེད་མཁན་སུ་རིམ་ཆང་ཡིན།
གསན་མཁན་རྣམ་པ་ཚོ་ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཊོན་ན་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཨམ་སྐད་ལས་རིམ་རྒྱང་སྲིང་ཞུས་ཚར་བ་ཡིན་དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ་ཚེ་བརྟན་རྣམ་རྒྱལ་ལགས་དང་ལས་རིམ་འདི་གོ་སྒྲིག་དང་རྒྱང་སྲིང་བྱེད་མཁན་ཕྲན་ནི་སྟག་ལྷ་རྒྱལ་ཡིན་རྣམ་པ་ཚོས་ང་ཚོའི་རླུང་འཕྲིན་ལ་གསན་པར་བཀའ་དྲིན་ཆེ་ད་བདེ་མོ་བྱོས།